ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད། sbs.com.au/tibetan ཐོག་བསྐྱོད་རོགས།
སྐྱབས་བཅོལ་བའི་ཉིན་མོ་ཞེས་པའི་བདུན་ཕྲག་འདིའི་ནང་སྐྱབས་བཅོལ་བ་རྣམས་ཀྱི་ཆེད་དུ་རོགས་རམ་དང་ཐབས་རྩོད་བྱེད་མཁན་ཚོས་རྒྱལ་ཡོངས་རང་བཞིན་གྱི་སྐྱབས་བཅོལ་བ་རྣམས་ཀྱི་གནས་སྟངས་དམིགས་བསལ་ངོ་སྤྲོད་དང་ལས་འགུལ་སྤེལ་གནང་གི་ཡོད་པ་རེད། སྐྱབས་བཅོལ་བའི་མཐུན་ཚོགས་ཀྱིས་ཨོ་སི་ཁྲུ་ལི་ཡའི་ནང་མཚོ་འགྲམ་བཀག་ཉར་ཁང་དུ་ཡོད་པའི་སྐྱབས་བཅོལ་བ་རྣམས་ལ་རྒྱབ་སྐྱོར་མཚོན་ཆེད་དུ་མི་མང་གིས་སྐད་ཆ་འཕྲིན་ཐུང་སྒྲ་འཇུག་བྱས་ནས་གཏོང་རོགས་ཞེས་འབོད་སྐུལ་གནང་འདུག་རྒྱ་གར་གྱི་ཁྱིམ་མཚེས་ཤི་རི་ལངྐ་ནས་ཡིན་པའི་ཏ་མིལ་མི་རིགས་ཀྱི་ནང་མི་ཞིག་ཤི་རི་ལངྐ་ནས་ཨོ་སི་ཁྲུ་ལི་ཡ་སྐྱབས་བཅོལ་དུ་ཡོང་སྐབས། ཁི་རི་སི་མཱ་གླིང་ཕྲན་ཐོག་བཀག་ཉར་བྱས་ཡོད་པ་དང། ཁྱིམ་ཚང་དེས་ཁྲིམས་མཐུན་ཡིག་ཆ་རག་ཐབས་ཐབས་རྩོད་དང་ཉེ་བའི་ཆར་ཁོང་ཚོ་ཨོ་སི་ཀྲི་ལི་ཡ་ཡི་ས་ཐོག་ཏུ་བཀག་ཉར་ས་ཁུལ་ཞིག་ཏུ་སྡོད་ཆོག་པའི་ཆོག་མཆན་རག་ཡོད་འདུག་ད་ལྟའི་ཆར་སྐྱབས་བཅོལ་ཚོགས་པ་དེས་ཨོ་སི་ཀྲི་ལི་ཡ་ཡི་ནང་བཀག་ཉར་ཁང་དུ་ཡོད་པའི་མི་ལ་རྒྱབ་སྐྱོར་ལེགས་པོ་ཐོབ་ཆེད་ལས་འགུལ་ཞིག་འགོ་འཛུགས་བྱས་ཡོད་པ་རེད། ལས་འགུལ་དེ་འགོ་འཛུགས་གནང་མཁན་དང་དེའི་འགན་འཛིན་ཨ་མིད་ཧ་ཁིམ་ལགས་ཀྱིས་མི་མང་རྣམས་ལ་དུས་ཚོད་བཏོན་ནས་སྐྱབས་བཅོལ་བ་རྣམས་ལ་ཁ་ཐུག་ཕན་ཐོགས་ཡོང་ཆེད་དུ་སོ་སོ་ཡི་རྒྱབ་སྐྱོར་མཚོན་པའི་སེམས་ཚོར་སྟོན་དགོས་པའི་འབོད་སྐུལ་གནང་འདུག་ཁོང་གིས་ང་ཚོས་སེམས་བཟང་ཅན་གྱི་ཨོ་སི་ཀྲུ་ལི་ཡ་ཡི་མི་རྣམས་དང་བཀག་ཉར་ཁང་དུ་ཡོད་པའི་མི་ཕན་ཚུན་བར་སེམས་ཚོར་བཤད་རེས་བྱེད་ས་དང་རྒྱབ་སྐྱོར་གྱི་སྐད་ཆ་བཤད་ཐུབ་པའི་གླེང་སྟེགས་ཞིག་བཟོས་ཡོད། དེས་ཕན་ཐོགས་ཆེན་པོ་ཆགས་ཀྱི་རེད་ལ་ལྷག་པར་དུ་བཀག་ཉར་ཁང་དུ་ཡོད་པའི་མི་རྣམས་ལ་ཕན་ཐོགས་ཆེན་པོ་ཆགས་ཀྱི་རེད་བསམ་གྱི་འདུག་ཅེས་འགྲེལ་བརྗོད་གནང་འདུག་ལས་འཆར་དེ་ཡི་མིང་ལ་སེམས་བཟང་གི་སྐད་ཆ།

མི་དེ་བཀག་ཉར་བྱས་ནས་ད་བར་ལོ་དགུ་ཙམ་འགྲོ་གྲབས་བྱེད་ཀྱི་འདུག་ཅེས་གསུངས་འདུག་སྒྲ་འཇུག་བྱས་པའི་འཕྲིན་ཐུང་དེ་དག་ནང་སྨན་ཞབས་དང་རྒྱབ་སྐྱོར་གྱི་འབོད་སྒྲ་ཐོག་མར་སྒྲོག་མཁན་ཇཱེ་སི་ཏཱ་ལགས་ཁོང་ནི། ནཱ་རུ་ཞེས་པའི་ཨོ་སི་ཁྲུ་ལི་ཡའི་གླིང་ཕྲན་ཆུང་ཆུང་ཞིག་གི་ཐོག་བཀག་ཉར་ཁང་ཞིག་གི་ནང་ལས་ཀ་བྱེད་མཁན་ཡིན་པ་དང། ཁོ་མོས་བཀག་ཉར་ཁང་དུ་ཡོད་པའི་མི་རྣམས་ལ་གདུང་སེམས་མཉམ་བསྐྱེད་དང་རྒྱབ་སྐྱོར་གྱི་འཕྲིན་ཐུང་འདི་འདྲ་ཞིག་བསྐུར་གནང་འདུག། ཁོ་མོས་ཨོ་སི་ཀྲི་ལི་ཡའི་ནང་མི་མང་པོ་ཞིག་གིས་ཁྱེད་རང་ཚོ་ཡི་གནས་སྟངས་ཐད་རྒྱབ་སྐྱོར་དང་འགྱུར་བ་ཞིག་གཏོང་འདོད་ཡོད་རེད་ང་ཚོ་ནི་འབོད་སྒྲ་སྒྲོག་མཁན་དང་ང་ཚོས་ཁྱེད་རང་ཚོ་སྲུང་སྐྱོབ་ཀྱི་ཆེད་དུ་ང་ཚོས་ག་རེ་བྱེད་ཐུབ་པ་དེ་བྱེད་ཀྱི་ཡིན་ང་ཚོས་ཁྱེད་རང་ཚོ་ལ་སེམས་ཁུར་བྱེད་ཀྱི་ཡོད་ཁྱེད་རང་ཚོ་གལ་ཆེན་པོ་དང་ཁྱེད་རང་ཚོ་ཡི་མི་ཚེ་དེ་གལ་ཆེན་པོ་ཡིན་པས་ཁྱེད་ཚོ་རང་ཉིད་ཀྱི་བདག་སྐྱོང་གནང་རོགས་ཞེས་གསུངས་འདུག། ཡང་སྐྱབས་བཅོལ་ཡི་ཨ་མ་ཞེས་པའི་དགེ་རྩ་ཚོགས་པ་ཞིག་གིས་སྐྱབས་བཅོལ་ཞུ་མཁན་རྣམས་ལ་ཁྲིམས་མཐུན་རོགས་རམ་དང། སྐྱབས་བཅོལ་ཞུ་མཁན་རྣམས་ལ་གདུང་སེམས་མཉམ་བསྐྱེད་ཀྱི་བསམ་ཚུལ་རྣམས་ཕྱོགས་བསྒྲིགས་རོགས་རམ་གནང་གི་ཡོད་འདུག་རྒྱལ་ཡོངས་ལྷན་ཚོགས་ཀྱི་འགན་འཛིན་ཌུལ་སི་མུ་ནོས་ལགས་ཀྱིས་བཀག་ཉར་ཁང་མང་པོ་ཞིག་གི་ནང་ནང་མི་ཁ་ཐོར་གཏོང་གི་ཡོད་སྐོར་འགྲེལ་བརྗོད་གནང་འདུག་ཁོང་གིས་གལ་སྲིད་བཀག་ཉར་ཁང་དུ་ཡོད་པའི་མི་དེ་ཁྱེད་རང་ཡིན་ཚེ་ང་ཚོས་དེའི་སྐོར་བསམ་བློ་བཏང་བ་ཡིན་ན་ཁྱེད་རང་གིས་ནང་མི་ཆེད་དུ་འདོད་པ་ག་རེ་ཡོད་མེད་དང། མི་གཞན་ཚོ་ཞིག་ལའང་དེ་འདྲ་ཡི་འདོད་པ་ཞིག་མེད་པ་རེད་དམ་ཞེས་གསུངས་འདུག་ཁོ་མོས་སྐྱབས་བཅོལ་ཡི་ཆེད་དུ་ལས་འགུལ་དེ་འགྱུར་བ་ཆེན་པོ་ཞིག་གཏོང་ཐུབ་ཀྱི་རེད་ལ། མི་མང་གིས་དེའི་ཐད་ཞུ་གཏུག་ཤུགས་ཆེ་གནང་དགོས་པའི་འབོད་སྐུལ་གནང་འདུག་ཁོ་མོས་དེའི་ཐད་ཕོ་མོ་དང་རིགས་རུས་ཁེ་དབང་སྲུང་སྐྱོབ་པ་ཚང་མས་རྒྱུན་དུ་འབད་བརྩོན་དང། འགྱུར་བ་ཆུང་ཆུང་རེ་བཏང་ཐུབ་ཚེ། དེའི་རྗེས་ལ་འགྱུར་བ་ཆེན་པོ་ཞིག་ཡོང་ཡི་རེ་བ་ཡོད་པ་རེད། བློ་སྟོབས་ཆེན་པོ་དང་རང་ཉིད་ཀྱིས་གདོང་ལེན་བྱས་ནས་ཕྱི་ལོགས་ལ་ཐོན་ནས་ལས་འགུལ་སྤེལ་དགོས་པ་རེད། ཁྱེད་རང་གིས་རྒྱབ་སྐྱོར་ཡོད་པའི་རྣམ་པ་སྟོན་དགོས་པ་དང་སྙན་ཞུ་ལ་མིང་རྟགས་འགོད་ནས་ཁྱེད་རང་གི་གྲོས་ཚོགས་འཐུས་མི་ལ་འབོད་སྐུལ་དང་ཁྱེད་རང་གི་མི་སེར་ཐོབ་ཐང་གི་ནུས་སྟོབས་བེད་སྤྱོད་གཏོང་དགོས་ཀྱི་ཡོད་པ་རེད་ཅེས་གསུངས་འདུག་འབོད་སྒྲ་དེ་དག་གིས་སྐྱབས་བཅོལ་བ་རྣམས་ཁེར་རྐྱང་མིན་པའི་དྲན་སྐུལ་དང་སྐྱབས་བཅོལ་ཡི་བདུན་ཕྲག་དེ་བཞིན། ཕྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་དྲུག་བར་སྲུང་བརྩི་དང། ད་ལོ་ཡི་འབོད་སྒྲ་དེ་ནི་གཅིག་སྒྲིལ་དང་མདུན་སྐྱོད་ཅེས་པ་དེ་ཡིན་པ་རེད།
ཁྱེད་རང་ཨོ་སི་ཀྲི་ལི་ཡའི་ནང་འཚོ་བ་གསར་པ་སྐྱེལ་ཆེད་དགོས་མཁོའི་གནས་ཚུལ་མང་པོ་ཞིག sbs dot com dot au slash tibetan དུ་གསན་རྒྱུ་ཡོད།